གལ་སྲིད་ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་ལ་ལས་ཀ་བྱེད་མཁན་ཟིག་ཡིན་པ་ཡིན་ཚེ་ཨོ་སི་ཀྲི་ལི་ཡ་གི་རྒས་ཕོགས་ཀྱི་སྒྲིག་གཞི་གི་ནང་ལ་ཁྱེད་རང་ལ་ལས་ཀ་སྤྲོད་མཁན་དེས་ངེས་བར་དུ་ཁྱེད་རང་གི་གླ་ཆ་གི་ནང་ནས་ཆ་ཤས་ཟིག་རྒས་ཕོགས་གསོག་དངུལ་གི་ཁ་བྱང་ནང་ལ་འཇོག་དགོས་ཀྱི་ཡོད་པ་རེད། དེ་རིང་གི་ལས་རིམ་འདིའི་ནང་ལ་ང་ཚོས་རྒས་ཕོགས་གསོག་དངུལ་དང་འབྲེལ་བྱས་ནས་གལ་སྲིད་ཁྱེད་རང་གི་རྒས་ཕོགས་གསོག་དངུལ་དེ་བོར་བརླག་ལ་ཕྱིན་པ་ཡིན་ན་ག་འདྲས་སེ་ཚུར་ལེན་ཡ་གི་ཐབས་ཤེས་ཡོད་མེད་དང། གལ་སྲིད་ཡང་ཁྱེད་རང་ཕྱིའི་རྒྱལ་ཁབ་ཟིག་ལ་གནས་སྤོས་བྱས་ནས་ཕྱིན་པ་ཡིན་ན་རྒས་ཕོགས་གསོག་དངུལ་དེ་ལ་ག་རེ་འབྱུང་གི་ཡོད་མེད་དང་ཡང་གལ་སྲིད་མི་ཞིག་འདས་གྲོངས་ལ་ཕྱིན་པའི་རྗེས་ལ་རྒས་ཕོགས་གསོག་དངུལ་དེ་ལ་ག་རེ་བྱེད་རྒྱུ་ཡོད་མེད་སྐོར་ནས་ཡིན། ཨོ་སི་ཁྲུ་ལི་ཡའི་ནང་དུ་རྒས་ཕོགས་གསོག་དངུལ་ལ Superannuation དང་ཡང་ན Super ཞེས་འབོད་ཀྱི་ཡོད་པ་རེད་ཁྱེད་རང་ལ་ལས་ཀ་སྤྲོད་མཁན་གྱི་སྦྱིན་བདག་གིས་རྒྱུན་དུ་ཁྱེད་རང་གི་གླ་ཆ་གི་ནང་ནས་ཉུང་ཉུང་ཟིག་རྒས་ཕོགས་ཀྱི་ཆེད་དུ་གསོག་གི་ཡོད་པ་རེད། ཁྱེད་རང་གིས་ལས་ཀ་ག་རེ་བྱེད་པ་ཡོད་མིན་ལ་མ་ལྟོས་པར་གྱི་ལས་ཀ་སྤྲོད་མཁན་གྱི་སྦྱིན་བདག་གིས་ཁྱེད་རང་གི་གླ་ཆ་གི་ནང་ནས་བརྒྱ་ཆ་གི་གྲངས་ཀ་ཉུང་ཉུང་ཟིག་རྒས་ཕོགས་གསོག་དངུལ་ནང་དུ་ངེས་བར་དུ་བསྡུ་གི་ཡོད་རེད་ལ་རྒས་ཕོགས་དེ་ཁྱེད་རང་རྒས་ཡོལ་མ་བྱས་བར་དུ་ཚོང་ལས་གཞན་ཟིག་གི་ནང་དུ་མ་རྩ་བཙུགས་ནས་འཇོག་གི་ཡོད་པ་རེད། Australia གི་ནང་ལ་ཁྱེད་ཀྱི་རྒས་ཕོགས་གསོག་དངུལ་དེ་གལ་སྲིད་བོར་བརླག་ལ་བྱུང་བ་ལྟ་བུའི་དོན་དག་བྱུང་བ་ཡིན་ཚེ་དེ་ཕྱིར་ལེན་ཐབས་ཀྱི་སྒྲིག་གཞི་ཡོད་པ་རེད།

གལ་སྲིད་ཁྱེད་རང་ད་དུང་མ་རྙེད་ཚེ་གསོག་དངུལ་དེ་ཁྲལ་བསྡུ་ལས་ཁུངས་ལ་རྩིས་སྤྲོད་བྱེད་དགོས་པ་རེད་ཅེས་བརྗོད་བྱུང། ཁྲལ་བསྡུ་ལས་ཁུངས་ཀྱིས་རྒས་ཕོགས་གསོག་དངུལ་དེ་བདག་གཉེར་བྱས་པའི་རྗེས་ལ་ས་གནས་ཀྱི་འབྲེལ་ཡོད་ལས་ཁུངས་ཁག་གི་གོ་རིམ་ལྟར་གསོག་དངུལ་དེ་བདག་པོ་འཚོལ་ཐབས་བྱེད་པ་རེད་ཁྱེད་ཀྱིས་རང་གི་གླ་ཆ་ནས་འཐེན་པའི་རྒས་ཕོགས་གསོག་དངུལ་གྱི་གྲངས་འབོར་ཟིག་བོར་བརླག་ལ་ཕྱིན་པ་དེ་རྩད་གཅོད་བྱེད་དགོས་བསམ་པ་ཡིན་ཚེ་ཨོ་སི་ཀྲི་ལི་ཡའི་ཁྲལ་བསྡུ་ལས་ཁུངས་བརྒྱུད་ནས་འཚོལ་བ་ནི་ཐབས་ལམ་ཡག་ཤོས་དེ་ཡིན་པ་རེད་ཡིན་ན་ཡང་རང་ཉིད་ཀྱི་སྡོད་གནས་ཀྱི་ཁ་བྱང་དང་མིང་སོགས་བརྗེ་བ་ཡིན་ཚེ་ཁྲལ་བསྡུ་ལས་ཁུངས་ལ་ལམ་སང་འབྲེལ་བ་བྱས་ནས་གནས་ཚུལ་ཚང་མ་བཤད་རྒྱུ་དེ་ཧ་ཅང་གལ་ཆེན་པོ་ཆགས་ཀྱི་ཡོད་པ་རེད།

དེ་བས་རང་ཉིད་ཀྱི་ཁ་བྱང་དང་དངུལ་བྱང་མིང་སོགས་བརྗེ་བ་ལ་སོགས་པའི་གནས་སྟངས་བྱུང་བའི་སྐབས་ལ་གནས་ཚུལ་གང་ལ་འགྱུར་བ་ཐེབས་ཡོད་མེད་དེ་ཁྲལ་བསྡུ་ལས་ཁུངས་ལ་འབྲེལ་བ་བྱས་ནས་གནས་ཚུལ་ཞིབ་ཕྲ་ཡར་སྤྲོད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། Xavier O'Halloran ནི་ཨོ་སི་ཁྲུ་ལི་ཡའི་རྒས་ཕོགས་གསོག་དངུལ་འབྲེལ་མཐུད་ཚོགས་པའི་འགན་འཛིན་ཡིན་པ་དང་ཚོགས་པ་དེ་ནི་རྒས་ཕོགས་གསོག་དངུལ་དང་འབྲེལ་བའི་ཞུ་གཏུག་བྱེད་སར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་པ་རེད་ཁོང་གིས་མི་གཅིག་གི་མིང་ཐོག་ཏུ་རྒས་ཕོགས་གསོག་དངུལ་ཁ་བྱང་མང་པོ་ཡོད་མཁན་དེ་འདྲ་མང་པོ་ཡོད་པ་དང་དེ་རྣམས་གཅིག་བཟོ་རྒྱུ་ཧ་ཅང་གལ་ཆེན་པོ་ཡིན་སྐོར་བརྗོད་དོན། མི་གཅིག་གི་མིང་ཐོག་ཏུ་རྒས་ཕོགས་གསོག་དངུལ་གྱི་ཁ་བྱང་མང་པོ་ཡོད་པ་ལ་བརྟེན་ནས་མི་གཅིག་གི་ལག་ནས་ཕལ་ཆེར་ཨོ་སི་ཀྲི་ལི་ཡ dollar ཁྲི་ལྔ་ཙམ་གྱི་གསོག་དངུལ་དེ་དོན་མེད་ལ་འཐེན་གྱི་ཡོད་པ་རེད་དེ་བས་རང་གི་རྒས་ཕོགས་ཀྱི་གསོག་དངུལ་དེ་གང་དུ་ཡོད་ན་དེའི་ནང་དུ་གསོག་འཇོག་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ་རེད། གལ་སྲིད་རྒས་ཕོགས་གསོག་དངུལ་གྱི་ཁ་བྱང་གཉིས་ལས་མང་བ་ཡོད་པ་ཡིན་ཚེ་གཅིག་བཟོ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ་རེད་ཁ་བྱང་གཉིས་ལས་མང་བ་ཡོད་ན་ཨོ་སི་ཀྲི་ལི་ཡ dollar ཁྲི་ལྔ་འཐེན་འགྲོ་བའི་རྒྱུ་མཚན་དེ་ཁ་བྱང་རེ་རེའི་ནང་ནས་ཁྱེད་རང་རང་ཉིད་ལ་ལྟ་སྐྱོང་གི་འགན་ལེན་སྤྲོད་པ་དང་རྒས་ཕོགས་ལས་ཁུངས་འཛིན་སྐྱོང་གི་གླ་ཆ་སྤྲོད་ཀྱི་ཡོད་སྟབས་གལ་སྲིད་ཁྱེད་ལ་ཁ་བྱང་གཉིས་ཡོད་ཚེ་ལྟ་སྐྱོང་འགན་ལེན་གཉིས་དང་འཛིན་སྐྱོང་གི་ཆེད་དུ་གླ་ཆ་གཉིས་རེ་སྤྲོད་ཀྱི་ཡོད་པ་དང་གལ་སྲིད་དེ་ལས་མང་བ་ཡོད་ཚེ་རྒས་ཕོགས་གསོག་དངུལ་གྱི་ནང་ནས་འགྲོ་སོང་དེ་བཞིན་འཐེན་གྱི་ཡོད་པ་རེད། ཅེས་འགྲེལ་བརྗོད་བྱས་བྱུང་ཡང་ཨོ་སི་ཁྲུ་ལི་ཡའི་ནང་གནས་སྐབས་རིང་ཡོང་བྱས་ནས་ལས་ཀ་བྱས་ཏེ་རྒས་ཕོགས་གསོག་དངུལ་ཇི་ཙམ་གསོག་བ་ནའང་ཨོ་སི་ཁྲུ་ལི་ཡ་ནས་ཁ་བྲལ་ནས་འགྲོ་བའི་རྗེས་ལ་གསོག་དངུལ་དེ་བླངས་ནས་སོང་ཆོག་པ་རེད། རྒས་ཕོགས་གསོག་དངུལ་དེ་ལེན་པའི་ཆེད་དུ་ཨོ་སི་ཁྲུ་ལི་ཡ་ནས་ཕྱིར་རང་རང་གི་རྒྱལ་ཁབ་ལ་མ་སོང་གི་གོང་ནས་གསོག་དངུལ་ལས་ཁུངས Departing Australia Superannuation Payment ལ་སྙན་ཞུ་བྲིས་ནས་གསོག་དངུལ་ལེན་པའི་ལས་ཀ་འགོ་འཛུགས་བྱས་ནའང་འགྲིག་པ་རེད།

གལ་སྲིད་ཁྱེད་རང་ཨོ་སི་ཁྲུ་ལི་ཡ་ནས་ཕྱི་ལ་སོང་ནས་ཟླ་དྲུག་གི་ནང་ཚུད་དང་ཡང་ན་ཁྱེད་ཀྱི་ཐོངས་མཆན་དུས་ཡུན་མ་རྫོགས་ནས་ཟླ་དྲུག་གི་བར་རྒས་ཕོགས་གསོག་དངུལ་དེ་ཁྱེད་རང་ལ་དགོས་སྐོར་གྱི་སྙན་ཞུ་མ་འབྱོར་ཚེ་གསོག་དངུལ་ལས་ཁུངས་ཀྱིས་ཁྱེད་རང་གི་གསོག་དངུལ་དེ་ཁྲལ་བསྡུ་ལས་ཁུངས་ལ་གཏོང་བ་དང་ཁྲལ་བསྡུ་ལས་ཁུངས་ལ་བཏང་བའི་རྗེས་ལ་གསོག་དངུལ་དེ་བདག་མེད་ཀྱི་གསོག་དངུལ་ལ་ངོས་འཛིན་བྱས་འགྲོ་བ་རེད་གསོག་དངུལ་འདི་ད་དུང་ཁྱེད་ཀྱིས་བླངས་ན་འགྲིག་པ་རེད་འོན་ཀྱང་དུས་ཡུན་དེའི་རྗེས་ནས་རྒས་ཕོགས་གསོག་དངུལ་དེ་ཁྲལ་བསྡུ་ལས་ཁུངས་ནང་ཡོད་པ་ལས་གསོག་དངུལ་ལས་ཁུངས་ན་མེད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། ཡང་གལ་སྲིད་ཁྱེད་རང་ཨོ་སི་ཀྲི་ལི་ཡ་གི་མི་སེར་ཡིན་པའམ་ཡང་ན་གཏན་སྡོད་ཆོག་པའི་མི་ཟིག་ཡིན་པའི་སྐབས་ལ་ཁྱེད་རང་རྒྱལ་ཁབ་གཞན་ཟིག་ལ་གནས་སྤོ་བྱས་ནས་འགྲོ་ཡི་ཡོད་ན་དེས་གནས་སྟངས་ཁ་ཁ་ཟིག་ཆགས་ཀྱི་ཡོད་པ་རེད། དེའི་སྐོར་ལ།
Permanent Residents or Australian Citizens Can I། ཁྱེད་རང་ཨོ་སི་ཀྲི་ལི་ཡ་གི་མི་སེར་དང་གཏན་སྡོད་ཆོག་པའི་མི་ཟིག་ཡིན་པ་ཡིན་ན་རྒས་ཕོགས་ཀྱི་གསོག་དངུལ་དེ་རྒྱུན་ལྡན་ལྟར་ལེན་དགོས་པ་རེད་གནས་སྟངས་དེ་འདྲ་ཟིག་གི་འོག་ནས་ཁྱེད་རང་གཞུང་གི་གཏན་འབེབས་ཡོད་པའི་ལོ་ཚད་དེ་ལ་ལོན་དགོས་པ་དང་ཡང་ན་གནས་སྟངས་དམིགས་བསལ་བ་དེ་འདྲ་ཡིན་ན་ལས་ཁྱེད་རང་ལ་མི་ཐོབ་པ་རེད། ཁྱེད་རང་ཨོ་སི་ཀྲི་ལི་ཡ་ནས་ཁ་བྲལ་ནས་བུད་སོང་ནའང་གསོག་དངུལ་དེ་ལོ་ཚད་ལ་མ་ལོན་བར་དུ་ལེན་ཐབས་མེད་པ་རེད་དམིགས་བསལ་གྱི་གནས་སྟངས་དཔེར་ན་ཁྱེད་རང་ལ་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་ཟིག་ལ་འཕྲད་ཡོད་པ་དང་ཡང་ན་ཁྱེད་རང་ནད་པ་ཛ་དྲག་ཆགས་ཏེ་གསོག་དངུལ་དེ་སྨན་རིན་ལ་ངེས་པར་དུ་དགོས་པ་སོགས་ཀྱི་གནས་སྟངས་སྐབས་སུ་མ་གཏོགས་མི་སྤྲོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང་ཡང་ཨོ་སི་ཀྲི་ལི་ཡའི་རྒས་ཕོགས་གསོག་དངུལ་འབྲེལ་མཐུད་ཚོགས་པའི་འགན་འཛིན་ཧེ་ལོ་རིན་གྱིས་རང་ཉིད་རྒྱལ་ཁབ་གཞན་ཟིག་གི་ནང་ལ་ཡོད་པའི་སྐབས་ལ་རང་གི་ཁ་བྱང་དང་མིང་སོགས་བརྗེ་བའི་རྗེས་ལ་རྒས་ཕོགས་གསོག་དངུལ་ལས་ཁུངས་ལ་ངེས་པར་དུ་འབྲེལ་བ་བྱས་ནས་གནས་ཚུལ་དེ་བཤད་དགོས་པ་དང་རྒྱལ་ཁབ་གཞན་ན་ཡོད་ན་ཡང་རྒས་ཕོགས་གསོག་དངུལ་དང་འབྲེལ་ནས་ཁེ་ཕན་མང་པོ་ཟིག་ལེན་རྒྱུ་ཡོད་པའི་སྐོར་ལ་འགྲེལ་བརྗོད་བྱས་དོན། ཁྱེད་རང་རྒྱལ་ཁབ་གཞན་པ་ཟིག་གི་ནང་ནས་ཡོད་པ་ཡིན་ན་ཡང་ཁྱེད་རང་གི་རྒས་ཕོགས་གསོག་དངུལ་གྱི་གནས་སྟངས་དེ་ཡག་པོ་ཡོད་མེད་ལ་ལྟ་ཐུབ་ཀྱི་ཡོད་པ་མ་ཟད། ཁྲལ་བསྡུ་ལས་ཁུངས་ཀྱི Your Super Comparison Tool བརྒྱུད་ནས་གསོག་དངུལ་དེའི་སྐྱེད་ཀ་ཡག་མིན་ལ་ཡང་ལྟ་ཐུབ་ཀྱི་ཡོད་པ་རེད་གཞན་པ་ཁྱེད་རང་ཕྱི་རྒྱལ་ནས་ལས་ཀ་བྱེད་སྐབས་དེར་འཕྲོད་བསྟེན་ལྟ་སྐྱོང་འགན་ལེན་ཡང་ཡོད་པ་རེད་མི་མང་པོ་ཞིག་གིས་རང་ཉིད་ཀྱི་རྒས་ཕོགས་གསོག་དངུལ་བརྒྱུད་ནས་རང་ཉིད་ལ་འཕྲོད་བསྟེན་ལྟ་སྐྱོང་འགན་ལེན་ཡོད་པ་ཡང་ཤེས་ཀྱི་མེད་པ་རེད་བྱས་ཙང་གསོག་དངུལ་ལས་ཁུངས་ལ་འབྲེལ་བ་བྱས་ནས་གལ་སྲིད་རྒྱལ་ཁབ་གཞན་ལ་སོང་བ་ཡིན་ནའང་མུ་མཐུད་ནས་འཕྲོད་བསྟེན་ལྟ་སྐྱོང་འགན་ལེན་གྱི་ཡོད་མེད་སྐོར་འདྲི་དགོས་པ་གལ་ཆེན་ཡིན་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། གཞི་ནས་རྒས་ཕོགས་གསོག་དངུལ་ལས་ཁུངས་ཀྱིས་རང་གི་གསོག་དངུལ་དང་འབྲེལ་བ་མེད་པའི་ལས་ཀའི་ཐོག་ལ་འགྲོ་སོང་མང་པོ་ཞིག་གཏོང་གི་ཡོད་མེད་ལའང་ཞིབ་འཇུག་བྱེད་ཐུབ་ཀྱི་ཡོད་སྐོར་བརྗོད་དོན། གལ་སྲིད་ཁྱེད་ལ་རྒས་ཕོགས་གསོག་དངུལ་ཁྲི་ལྔ་ཡོད་པ་ཡིན་ན་ལོ་གཅིག་གི་ནང་དེའི་བརྒྱ་ཆ་གཅིག་ཙམ་གསོག་དངུལ་ལས་ཁུངས་ལ་སྤྲོད་དགོས་ཀྱི་ཡོད་པ་རེད་ལས་ཁུངས་གཞན་ཁག་ཅིག་ལ་དེ་ལས་ཉུང་བ་ལས་སྤྲོད་མི་དགོས་པ་རེད་བྱས་ཙང་ཁྱེད་རང་ཕྱི་རྒྱལ་དུ་ཡོད་པའི་རིང་ལ་རང་ཉིད་ཀྱི་རྒས་ཕོགས་གསོག་དངུལ་ཉུང་དུ་མི་འགྲོ་བ་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་རེད། ཁྱེད་རང་ཕྱི་རྒྱལ་དུ་ཡོད་པ་ཡིན་ན་ཡང་ཁྱེད་ཀྱི་རྒས་ཕོགས་གསོག་དངུལ་གྱི་དངུལ་གྲངས་དེ་མང་དུ་གཏོང་ཐུབ་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་སོང། མི་ཞིག་འདས་གྲོངས་ལ་འགྲོ་བ་ལྟ་བུའི་གནས་སྟངས་ཀྱི་སྐབས་ལ་རང་ཉིད་ཀྱི་གསོག་དངུལ་དེ་མི་གཞན་ཞིག་གི་མིང་ཐོག་ལ་ཡོད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པ་རེད། གལ་སྲིད་ཁྱེད་རང་གི་ཁྱིམ་ཚང་གི་གནས་སྟངས་ལ་འགྱུར་བ་ཐེབས་པའི་སྐབས་ལ་གསོག་དངུལ་དེ་སུ་ལ་ཐོབ་དགོས་མིན་གྱི་མིང་བརྗེ་ཆོག་པ་དང་དེ་བརྒྱ་ཆ་ལ་བགོས་ནས་མི་སུ་དང་སུ་ལ་བརྒྱ་ཆ་ག་ཚོད་ཐོབ་མིན་ཡིག་ཆ་གི་ཐོག་ནས་བཟོས་ཆོག་པ་ཟིག་རེད། Australian Financial Complaint Authority ལས་ཁུངས་ཀྱིས་མི་ཞིག་འདས་གྲོངས་ལ་ཕྱིན་པའི་རྗེས་ཀྱི་རྒས་ཕོགས་གསོག་དངུལ་དང་འབྲེལ་བའི་དཀའ་ངལ་ཁག་ཐག་གཅོད་བྱེད་ཀྱི་ཡོད་པ་རེད། Heather Gray ནི་ལས་ཁུངས་དེའི་འགན་འཁུར་བ་གཙོ་བོ་ཡིན་པ་དང་ཁོང་མོས་བརྗོད་པ་ཡིན་ན་སྤྱི་ཚོགས་ཁྱོན་ཡོངས་སུ་རྒས་ཕོགས་གསོག་དངུལ་དེ་མི་ཟིག་གི་ཤུལ་དུ་ལྷག་པའི་ས་ཁང་གི་ཆ་ཤས་ཤིག་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང།

གསོག་དངུལ་དེ་རིན་ཐང་ཆེ་ཤོས་དེ་ཆགས་ཡོད་པ་རེད་མི་མང་པོ་ཟིག་གིས་གསོག་དངུལ་དེ་མི་དེ་ལ་སྤྲོད་དགོས་སེམས་པའི་བསམ་བློ་ཙམ་ལས་དེ་ཅི་ལྟར་གཞན་ལ་སྤྲོད་པའི་ལམ་སྟོན་ཞིག་མེད་པ་མ་ཟད་ཡིག་ཆ་ཡི་ཐོག་ནས་གཞན་ལ་སྤྲོད་ཐུབ་ཀྱི་མེད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང་རྒས་ཕོགས་གསོག་དངུལ་གྱི་བདག་པོ་དེ་ཡིས་རང་ཉིད་ཀྱི་གསོག་དངུལ་དེ་སུ་ལ་སྤྲོད་དགོས་པ་ཐག་བཅད་ཆོག་པ་རེད་འོན་ཀྱང་གསོག་དངུལ་དེ་སུ་ལ་སྤྲོད་དགོས་མིན་ཐག་བཅད་པའི་རྗེས་ལ་ཡང་དེ་འགྲིག་མི་འདུག་བསམ་ཚེ་ཉིན་གྲངས་ཉིས་རྩ་གཅིག་གི་ནང་ཚུད་དུ་མིང་དེ་གཞན་ཞིག་ལ་བརྗེ་ཆོག་པ་རེད། རྒས་ཕོགས་གསོག་དངུལ་སྤྲོད་མཁན་དེའི་ཐག་གཅོད་དང་འབྲེལ་ནས་རྒྱུན་དུ་ཁྱིམ་ཚང་གི་ནང་ལ་རྩོད་རྙོག་ཡོང་གི་ཡོད་སྐོར་ལ Heather Gray ཡིས་བརྗོད་དོན། མི་མང་པོ་ཞིག་གི་ཁྱིམ་ཚང་གི་གནས་སྟངས་མགོ་ཉོག་པོ་ཡོད་པ་རེད་ཁྱིམ་ཚང་གཅིག་གི་ནང་ན་ཡང་པཱ་ལགས་གཅིག་ཡིན་ནའང་ཨ་མ་མི་གཅིག་པ་དེ་འདྲ་པོ་ཡོད་པ་རེད་ཡང་ཨ་མ་གཅིག་ཡིན་ནའང་པཱ་ལགས་མི་གཅིག་པའི་གནས་སྟངས་དེ་འདྲ་ཡོད་རེད་དེའི་ནང་ནས་ཡང་ཁ་ཤས་ལ་བུ་གུ་ཆེ་བ་དེ་ཁྲིམས་མཐུན་གྱི་གཉེན་སྒྲིག་བྱས་པའི་རྗེས་ལ་སྐྱེས་པ་ཡིན་པ་དང་ཡང་གཞན་དེ་གཉེན་སྒྲིག་མ་བྱས་པའི་རྗེས་ནས་ནས་བུ་གུ་སྐྱེས་པ་དེ་འདྲ་ཡང་ཡོད་སྲིད་པ་རེད། གནས་སྟངས་དེ་འདྲ་བའི་སྐབས་ལ་རང་ཉིད་ཀྱིས་རྒས་ཕོགས་གསོག་དངུལ་དེ་བགོ་བཤའ་རྒྱག་སྟངས་ཀྱི་ཐད་ལ་དུས་ཚོད་ཅུང་བཏང་བ་ཡིན་ན་རྗེས་ཕྱོགས་ཁྱིམ་ཚང་ནང་དུ་རྩོད་རྙོག་སོགས་མི་འབྱུང་བ་ཉེན་ཁ་ཉུང་དུ་གཏོང་ཐུབ་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། གནས་སྟངས་འདི་འདྲ་བའི་སྐབས་སུ་རྒས་ཕོགས་གསོག་དངུལ་དེ་བགོ་བཤའ་རྒྱག་པའི་ཡིག་ཆ་བཟོ་དགོས་པ་རེད། རྒས་ཕོགས་གསོག་དངུལ་ལས་ཁུངས་ཀྱིས་ཁྱེད་རང་ལ།
and most funds allow you to make a binding nomination ཁྱེད་རང་གི་གསོག་དངུལ་སུ་ལ་དང་སུ་ལ་སྤྲོད་རྒྱུ་ཡིན་པའི་གི་ཐག་གཅོད་དེ་བྱེད་དུ་འཇུག་པ་རེད་དེ་ནི་ཁྱེད་རང་འདས་གྲོངས་སུ་ཕྱིན་པ་ཡིན་ཚེ་གསོག་དངུལ་དེ་སུ་ལ་དང་སུ་ལ་སྤྲོད་མིན་གྱི་ཁྲིམས་མཐུན་གྱི་ཡིག་ཆ་ཟིག་ཆགས་ཀྱི་ཡོད་པ་རེད་ཡིག་ཆ་དེ་ལ་འགྱུར་བ་ཞིག་མ་བཏང་གི་ཚུན་ཆད་དུ་ཁྱེད་རང་གི་གསོག་དངུལ་དེ་སུ་ལ་དང་སུ་ལ་ག་ཚོད་ནས་ག་ཚོད་ཟིག་བགོས་ཡོད་པ་དེ་ལ་འགྱུར་བ་མི་འགྲོ་བ་རེད་ཅེས་འགྲེལ་བརྗོད་བྱས་བྱུང། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།